འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་དངོས་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
གསན་མཁན་རྣམ་པ་ཚོ་ཐེངས་འདི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ། བོད་སྐད་ནང་ལ་མི་མང་པོ་ཡིས་ཚིག་ཇ་ཞེས་འབོད་པའི་ཁོ་ཧྥེ་དང་ཇ་ཡི་ནང་ལ་ཡོད་པའི་རྫས་ཁ་ཧྥེན་ཟེར་བ་དེས་ལུས་ལ་ཕན་ནུས་ཅི་འདྲ་ཡོང་གི་ཡོད་པའི་སྐོར་ལ་སྙན་སྒྲོན་ཞུ་གི་ཡིན། དེ་ཡང་དང་པོ་དེང་སྐབས་བོད་ནང་ལ་གྲོང་ཁྱེར་ཁག་ནང་ཁྱབ་བརྡལ་ཆེན་པོ་འགྲོ་བཞིན་པའི་ཚིག་ཇ་ཡི་སྐོར་ལ་ཞུ་རྒྱུ་ཡིན། སྤྱིར་བཏང་ནས་བཤད་ན་ཚིག་ཇ་ཡིས་ཕན་པ་ཡོད་རེད་ཟེར་མཁན་དང་གནོད་པ་ཡོད་རེད་ཟེར་བའི་གནས་ཚུལ་ཁག་གཉིས་མཐོང་བཞིན་ཡོད་པ་ཞིག་རེད། དེ་ནི་མིའི་ལུས་ཁམས་དང་བསྟུན་ནས་ཕན་ནུས་ཀྱི་ཁྱད་པར་ཡོད་སྲིད་པ་ཞིག་ཡིན་མོད། འོན་ཀྱང་ཞིབ་འཇུག་མང་ཆེ་བ་ཡིས། ཧ་ཅང་མང་པོ་འཐུང་ན་གནོད་པ་ཡོད་པའི་སྐོར་གནས་ཚུལ་མཐོང་རྒྱུ་ཡོད་པ་རེད། དེ་ཡང BMJ ཟེར་བའི་བདུན་རེའི་འཕྲོད་བསྟེན་གྱི་དུས་དེབ་ཐོག་ལ་ཉེ་བའི་ཆར་མི་སྟོང་ཚོ་བརྒྱད་ཡི་ཐོག་ལ་ཞིབ་འཇུག་མཛད་པའི་སྙན་ཐོ་ཞིག་སྤེལ་འདུག་པའི་ནང། ཚིག་ཇ་ཡིས་མིའི་ཁྲག་རྩ་མཉེན་པོ་མེད་པར་བཟོ་གི་ཡོད་པའི་སྐོར་ལ་གནས་ཚུལ་ཞིག་སྤེལ་འདུག། ཞིབ་འཇུག་པ་རྣམས་ཀྱིས་མི་རྣམས་ཚོ་ཁ་གསུམ་དུ་བགོས་ནས་ཉིན་རེར་ཁོ་ཧྥེ་སམ་ཚིག་ཇ་དཀར་ཡོལ་གང་ལས་ཉུང་བ་འཐུང་མཁན་ཚོ་ཁ་གཅིག་དང་དཀར་ཡོལ་གཉིས་གསུམ་འཐུང་མཁན་གྱི་ཚོ་ཁ་གཅིག། དཀར་ཡོལ་གསུམ་ལས་མང་བ་འཐུང་མཁན་གྱི་ཚོ་ཁ་གཅིག་བགོས་ནས་དེའི་ཁྱད་པར་ལ་བརྟག་དཔྱད་བྱས་ཡོད་པ་རེད། དེ་བཞིན་དུ་ཞིབ་འཇུག་པ་རྣམས་ཀྱིས་དེ་ནི་མི་རྣམས་ཀྱི་ཁྲག་ཤེད་མཐོ་དམན་དང་ཆང་རག་འཐུང་ཚད་ཟ་མ་ཅི་འདྲ་ཟ་གི་ཡོད་མེད་ཐོག་ལ་ཡང་དོ་སྣང་བྱས་ཡོད་པ་རེད། ཞིབ་འཇུག་དེའི་ཐག་གཅོད་བྱུང་བར་གཞིགས་ན། ཁྲག་རྩ་མཁྲེགས་པོ་ཆགས་པའི་རྒྱུ་རྐྱེན་དེ་ཚིག་ཇ་འཐུང་བ་ཙམ་ནས་འགོ་བཙུགས་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་དེ་ནི། ཚིག་ཇ་དཀར་ཡོལ་གང་ལས་ཉུང་བ་འཐུང་བ་དང་དེ་ལས་མང་བ་འཐུང་མཁན་ཚང་མ་ཡི་ཁྲག་རྩ་མཁྲེགས་པོ་ཆགས་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། འོན་ཀྱང་ཕྱོགས་ཡོངས་ཀྱི་མིའི་འཕྲོད་བསྟེན་དང་ཚིག་ཇ་བར་གྱི་འབྲེལ་བ་དེ་ཁ་གསལ་པོའི་ཐོག་ནས་ཤེས་རྒྱུ་ཁག་པོ་ཞིག་ཡིན་པ་དེ་ནི། སྙིང་གི་ཁྲག་རྩ་ལས་བརྒལ་བའི་མིའི་འཕྲོད་བསྟེན་དེ་ལ། ཚིག་ཇ་ཅི་ཙམ་མང་བ་འཐུང་བ་དེ་ཙམ་གྱིས་གནོད་པ་ཆེ་བ་ཡོད་པའི་གནད་དོན་ཡང་ཡོད་པ་ཞིག་རེད། ཞིབ་འཇུག་དེའི་འགན་འཁུར་མི་སྣ། སྨན་པ Parveen Garg ལགས་ཀྱིས་བརྗོད་པའི་སྐད་ཆ་གོང་ཞུས་དུས་དེབ་ཐོག་གནས་ཚུལ་སྤེལ་བ་ལྟར་ན། ཁོང་གིས། ཚིག་ཇ་དང་དེའི་ནང་གི་རྫས་ཁ་ཧྥེན་གཉིས་ཀྱིས་མིའི་འཕྲོད་བསྟེན་ལ་ཤུགས་རྐྱེན་དེ་སྙིང་གི་ཁྲག་རྩའི་ལམ་ལུགས་ལས་བརྒལ་བའི་མིའི་གཟུགས་ཁམས་ཡོངས་ལ་གནོན་ཤུགས་ཆེ་ཆུང་སྣ་ཚོགས་ཤིག་འདུག་འཐུང་རྫས་དེ་ནི་ཚད་མཐོན་པོ་འཐུང་དུས་ཉེན་ཁ་ཆེ་བ་བཟོ་གི་འདུག་ཅེས་ལབ་ཡོད་པ་རེད། འོན་ཀྱང་ཁོང་གིས་ཞིབ་འཇུག་བྱས་དུས་ཚིག་ཇ་ཡིས་ཕན་པ་ཡི་གནས་ཚུལ་ཡོད་པ་ཤེས་རྟོགས་བྱུང་ཡོད་སྐོར་ཤོད་ཀྱི་ཡོད་པ་རེད། ཡང་ཁོང་གིས་ཉེ་བའི་ཆར་ཞིབ་འཇུག་ཁ་ཤས་ཀྱིས་ཁོ་ཧྥི་འཐུང་ན་སྙིང་གི་ན་ཚའི་ཉེན་ཁ་ཆུང་དུ་གཏོང་རྒྱུ་ལ་ཕན་རྒྱུ་ཡོད་པའི་ཡིག་ཆ་མང་པོ་མཐོང་ཡོད་རེད་ཅེས་བརྗོད་ཀྱི་ཡོད་པ་རེད། ཡང་ཞིབ་འཇུག་པ་ཁ་ཤས་ཀྱིས་ཉིན་རེར་ཚིག་ཇ་དཀར་ཡོལ་གསུམ་ལྷག་འཐུང་ན་སྐྲན་ནད་སྔོན་འགོག་ལ་ཕན་རྒྱུ་ཡོད་སྲིད་པ་དང་མཆིན་པའི་ན་ཚ་ཁག་ཅིག་སྔོན་འགོག་ལ་ཡང་ཕན་རྒྱུ་ཡོད་སྲིད་པའི་སྙན་ཐོ་བྱུང་ཡོད་པ་རེད། འོན་ཀྱང་ཞིབ་འཇུག་དེའི་གྲས་ཀྱི་མང་པོ་ཞིག་ནི་ཚིག་ཇ་མང་པོ་འཐུང་མཁན་དང་ཚིག་ཇ་རྩ་བ་ནས་མི་འཐུང་མཁན་གཉིས་བར་ལ་བསྡུར་བ་བྱས་པ་རེད། ཨོ་སི་ཀྲོ་ལི་ཡའི་ལྷོ་ཨོ་སི་ཀྲོ་ལི་ཡའི་གཙུག་ལག་སློབ་གྲྭ་ཡི་སྐྲན་ནད་ཞིབ་འཇུག་སློབ་གཉེར་ཁང Center for Precision Health ཟེར་བའི་འབུམ་རམས་པ Elina Hypponen གྱིས། ཚིག་ཇ་འཐུང་མང་ཉུང་གི་གནད་དོན་དེ་ལ་ཞིབ་འཇུག་བྱེད་དུས། དེ་ཚིག་ཇ་རྩ་བ་ནས་མི་འཐུང་མཁན་དང་བསྡུར་ན་སྡུར་ས་དེ་ཡག་པོ་ཞིག་མ་རེད་ཅེས་བརྗོད་ཡོད་པ་རེད། ཁོང་གིས། ཚིག་ཇ་འཐུང་དུས་གཟུགས་པོ་བདེ་པོ་མི་ཡོང་མཁན་ཚོས་རྒྱུན་དུ་ཚིག་ཇ་འཐུང་གི་ཡོད་མ་རེད། ཁོང་ཚོ་ཡིས་རྒྱུ་མཚན་དེའི་རྐྱེན་གྱིས་ཚིག་ཇ་མི་འཐུང་བ་ཡིན་སྲིད་ཀྱི་རེད་ཅེས་བརྗོད་འདུག་སྐད་ཆ་དེ་ཡིས་མི་མང་པོར་མཚོན་ན་ཚིག་ཇ་ཡིས་ལུས་ལ་མི་བདེ་བ་བཟོ་གི་ཡོད་པའི་གནད་དོན་ཞིག་ཡོད་པ་རེད། ཡང་ཁོང་གིས་རྒྱུན་དུ་ཚིག་ཇ་མི་འཐུང་མཁན་གྱི་མི་ཡིས་ཉི་མ་རེ་ལ་ཚིག་ཇ་དཀར་ཡོལ་དྲུག་ཙམ་འཐུང་དུས། ཚིག་ཇ་ཉུང་ཉུང་འཐུང་མཁན་ལས་ཁོང་ཚོ་ལ་སྙིང་གི་ཁྲག་རྩའི་ན་ཚའི་ཉེན་ཁ་ཆེ་བ་ཡོད་པར་འགྲེལ་བརྗོད་བྱས་འདུག་འབུམ་རམས་པ Hypponen ལགས་ཀྱིས་དེའི་གོང་གི་ཞིབ་འཇུག་གི་སྙན་ཐོ་ཁག་ལ་དཔྱད་ཞིབ་བྱེད་སྐབས། ཚིག་ཇ་ཉུང་ཙམ་འཐུང་མཁན་རྣམས་ལ་ཚིག་ཇ་མང་པོ་འཐུང་མཁན་ལས་སྙིང་གི་ན་ཚའི་ཉེན་ཁ་ཆུང་བ་ཡོད་པ་མཐའ་སྡོམ་བརྒྱབ་ཡོད་པ་རེད། འོན་ཀྱང་ཚིག་ཇ་གཅིག་པོ་མ་ཡིན་པར་བྱེད་རྒྱུ་གཞན་གྱི་ཐོག་ནས་ཚིག་ཇ་འཐུང་མང་ཉུང་གི་ནུས་པ་ལ་ཡང་ཁྱད་པར་འགྲོ་གི་ཡོད་པ་ཞིག་རེད། དེ་ནས་དཔེར་ན་ལུས་རྩལ་ཅི་ཙམ་རྩེད་ཀྱི་ཡོད་མེད་དང་ཟ་མ་འཕྲོད་བསྟེན་དང་ལྡན་པ་ཟ་གི་ཡོད་མེད། གཉིད་ཡག་པོ་ཁུག་ཐུབ་ཀྱི་ཡོད་མེད་སོགས་ཀྱི་འབྲེལ་བ་ཡོད་པ་ཞིག་རེད། ཡང་གཉིད་དང་འབྲེལ་བའི་སྐོར་ནས་བཤད་ན། མི་མང་པོར་མཚོན་ན་ཚིག་ཇ་འཐུང་བ་དང་ལྷག་པར་དུ་ཕྱི་དྲོ་ཚིག་ཇ་མང་པོ་འཐུང་ན་གཉིད་ཁུག་མི་ཐུབ་པའི་དཀའ་ངལ་ཡོང་གི་ཡོད་པར་བརྟེན་ནས་དེའི་ཐོག་ནས་ཀྱང་འཕྲོད་བསྟེན་ལ་གནོད་པ་ཡོང་གི་ཡོད་པ་ཞིག་རེད།

དེ་བཞིན་དུ་སྙིང་གི་འཕར་ཚད་ལ་འགྱུར་བ་འགྲོ་བ་དང་མགོ་ན་བ། ཕོ་བ་དང་རྒྱུ་མ་མི་བདེ་བ་སོགས་ཡོང་གི་ཡོད་པར་འགྲེལ་བརྗོད་བྱས་ཡོད་པ་རེད། མཁས་པ་མང་པོ་ཞིག་གིས་ཚིག་ཇ་འཐུང་དུས་མང་པོ་འཐུང་མི་ཉན་པའི་སློབ་སྟོན་བྱེད་ཀྱི་ཡོད་པ་རེད། སྤྱིར་བཏང་ཁ་ཧྥིན་ཟེར་བའི་ཚིག་ཇ་ནང་གི་རྫས་དེ་ཇ་ཡི་ནང་ལ་ཡོད་པའི་རྒྱུ་རྫས་ཤིག་རེད། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར WebMD ཟེར་བའི་འཕྲོད་བསྟེན་གྱི་དྲ་ཐོག་ལ་གནས་ཚུལ་བཀོད་པ་ལྟར་ན། ཚིག་ཇ་ལ་ཁ་ཧྥིན་གྱི་རྫས་མང་བ་ཡོད་པ་དང་ཇ་ལ་རྫས་དེ་ཉུང་བ་ཡོད་པ་ཞིག་རེད། དེར་བརྟེན་མི་ཁག་ཅིག་ལ་ཁོ་ཧྥི་འཐུང་དུས་སེམས་ཟང་ཟིང་དང་འཚབ་འཚུབ་ཀྱི་མྱོང་བ་ཡོང་གི་ཡོད་ན་ཡང། ཇ་འཐུང་དུས་སེམས་ལྷོད་ལྷོད་ཡོང་གི་ཡོད་པར་འགྲེལ་བརྗོད་བྱས་འདུག་འོན་ཀྱང་ཇ་ལ་ཡང་ཁྱད་པར་ཡོད་པ་དང་སྤྱིར་བཏང་ནས་བཤད་ན་དབྱིན་ཇིའི་ནང Green Tea'འམ་ཇ་ལྗང་ཁུ་དང་རྒྱ་ཡིག་ལུའུ་ཁྲ་ཞེས་འབོད་པའི་ཇ་དེ་འཕྲོད་བསྟེན་ལ་ཡག་པོ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་ཞིག་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་ཚིག་ཇའི་ནང་གི་རྫས་ཁ་ཧྥིན་གྱི་ནུས་པ་དང། ཚིག་ཇ་མང་པོ་འཐུང་ན་དེ་ཡི་ཕན་གནོད་ཅི་འདྲ་ཡོང་གི་ཡོད་པ་དེ་ལ་ཞིབ་འཇུག་འདྲ་མིན་ནང་ལ་གནས་ཚུལ་ཁག་འདྲ་མིན་ཡོད་པའི་སྐོར་ལ་ངོ་སྤྲོད་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ལ་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ལེ་ཚན་རྗེས་མ་ཡི་ནང་ལ་ང་ཚོ་སླར་མཇལ་ཡོང། ད་ཚང་མ་ཚེ་རིང།